ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་དུ་ཕེབས་ཡོད་པ་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་གནས་ཚུལ་ངོ་སྤྲོད་ཞུ་ཡག་གི Podcast བསྐྱར་ཞིབ་ལས་རིམ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ད་རིང་ཡིན་ན་ཨ་མི་རི་ཀའི་རླུང་འཕྲིན་ཁང་འདི་བཙུགས་ནས་ལོ

དེ་འདྲ་བྱས་བྱས་ད་ད་རིང་ཁ་སང་ཡིན་ན་བཞི་བཅུ་ཞེ་གྲངས་ཅིག་ཡོད་རེད། ང་རང་སྒེར་ངོས་ནས་བཤད་པ་ཡིན་ན་ལས་ང་དེ་ཨ་མི་རི་ཀའི་རླུང་འཕྲིན་ཁང་ལས་ཀ་བྱས་བྱས་ལོ་ཉི་ཤུ་རྩ་བདུན་ཙམ་ཞིག་འགྲོ་གི་འདུག་ཡིན་ན་ལས་ད་རིང་ངའི Podcast ནང་ལོགས་ལ་ཡང་ང་ཨ་རིའི་རླུང་འཕྲིན་ཁང་ལ་སླེབས་པའི་རྗེས་ཀྱི་ལས་ཀའི་ཉམས་མྱོང་དང་མཐོང་ཚུལ་ད་ག་དེ་ཚོ་ཞུ་ཡ་མེད། ངས་ད་རིང་དེ་ཞུ་དགོས་བསམ་པ་དེ་ཡིན་ན་ང་དེ་ཨ་མི་རི་ཀའི་རླུང་འཕྲིན་ཁང་ལས་ཀ་མ་བྱས་གོང་དང་ལྷག་པར་དུ་ཡིན་ན་ང་ཨ་མི་རི་ཀའི་ནང་མ་སླེབས་གོང་ལ་ཡང་ཡིན་ན་ད་ང་ལོ་ཆུང་ཆུང་སྒང་ནས་ཡིན་ན་ཨ་རིའི་རླུང་འཕྲིན་ཁང་གི་ཉན་ཡག་དང་དེ་འདྲས་ཀྱི་གོ་སྐབས་མང་པོ་བྱུང་སོང། དེ་འདྲས་ཀྱི། སྒྲུང་བཟོ་འདྲ་ཅིག་གི་ཁ་ཤས་ཅིག་ངོ་སྤྲོད་ཞུས་བྱས་གནས་ཚུལ་དེ་བརྒྱུད་བྱས་ཨ་རིའི་རླུང་འཕྲིན་ཁང་གིས། སྤྱིར་བཏང་གཏམ་བརྗོད་རང་དབང་དང་གསར་འགོད་རང་དབང་དང་དེ་འདྲས་མེད་སའི་ལུང་པ་དེ་ཚོའི་མིའི་སེམས་ལ་ཡང་འགྱུར་ལྡོག་བཏང་ཡག་དང་ཁོང་ཚོའི་མིག་རྒྱང་རིང་རུ་བཏང་ཡག་དང་ཤེས་རྟོགས་ཆེ་རུ་བཏང་ཡག་ལ་ཡང་ནུས་པ་ག་འདྲས་ཐོན་ཡོད་མེད་ཅིག་གི་རོབ་ཅིག། མཚོན་ཐུབ་ན་བསམ་བྱས་དེ་འདྲས་རེ་ཅིག་གི་རེ་བ་བྱས་བྱས་ཞུ་གི་ཡིན། ངས་དྲན་ཡག་བྱས་པ་ཡིན་ན་ངས་ཐོག་མར་དང་པོ་དང་པོ་དེ་ཡིན་ན་ཨ་རིའི་རླུང་འཕྲིན་ཁང་ཟེར་བ་དེ། ད་བོད་ལ་ཡིན་ན་མེ་གོ་ཀྲི་ཡིན་ཟེར་བ་དེ་གོ་ཡག་དེ་ཕལ་ཆེན། དྲན་ཡག་བྱས་པ་ཡིན་ན་རིག་གནས་གསར་བརྗེའི་སྐབས་དོགས་པ་ལ་ཡག་ད་དེ་དུས་ལྷ་སའི་ནང་ལོགས་ལ་ཡག། གསར་འགྱུར་བརྒྱུད་ལམ་ཞིག་ད་ལྟ་གཞུང་གི་ཁ་ཤས་ཤིག་མི་ཤེས་ག་གེ་ཡོད་མ་རེད། རྒྱལ་སྤྱིའི་གནས་ཚུལ་ཞིག་ད་ལྟ་ཤེས་ཡག་གོ་ཡག་གི་ཆ་རྐྱེན་དང་གོ་སྐབས་དེ་ག་གེ་ཡོད་མ་རེད། དེ་འདྲ་ཡིན་དུས་ཙམ་པ། ང་ཚོ་ཕལ་ལྷ་སའི་ནང་ལོགས་ལ་ཝ་པ་གླིང་ག་ཟེར་གྱི་ཡོད་རེད་ད་དེ་ཕལ་ཆེན་ལྷ་སའི་སྔ་མོའི་རྙིང་པ་འདྲ་བཞུགས་མྱོང་མཁན་ཡིན་ཚང་མས་མཁྱེན་གྱི་རེད།

ཁ་ཆེ་དེ་ཚོས་སྐད་ཆ་སྙན་པོ་ཞུ་ཤེས་བྱས། ད་ཁ་ཆེའི་ནང་ལོགས་ལའི་ཁྱད་ཆོས་ག་རེ་འདུག་ཟེར་ན་ང་རང་སྤྱིར་བཏང་གི་ལྷ་སར་ཡོད་པའི་བོད་པའི་གནས་སྟངས་དང་མ་འདྲ། ཁོང་ཚོའི་ནང་ལོགས་ལ་ཡང་རྒྱ་སྐད་ཤེས་མཁན་དང་ཡང་ཨུར་དུ་དང་ཨ་ནི་ཕལ་ཆེར་ཧིན་དི་ཤེས་ཀྱི་ཡོད་ཀྱི་རེད་པ། འདི་འདྲའི་ཤེས་མཁན་མང་པོ་བྱས་བྱས་གཅིག་རྒྱལ་སྤྱིའི་སྐོར་ག་རེ་ཡོང་གི་ཡོད་མེད་འདི་ཏོག་ཙམ་ཤེས་ཀྱི་རེད་ད། དེ་དུས།

སྒེའུ་ཁུང་དེ་མདུན་དེར་བཞག་ཨ་སྒེའུ་ཁུང་མདུན་དེ་ནས་རྐུབ་ཀྱག་བྱས། ད་སྒེའུ་ཁུང་ནས་ཏོག་ཙམ་མར་བལྟས་པ་དང་ཏོག་ཙམ་མིག་ཟུར་ཏོག་ཙམ་མར་བལྟས་པ་དང་ཁོ་རང་ཚོའི་ནང་གི་ཡ། སྐས་འཛེགས་ཡར་འཛེགས་བྱས་སྐས་འཛེགས་དེ་མཐོང་གི་རེད། ད་དེ་གནང་དགོས་པའི་རྒྱུ་མཚན་ནི་ག་རེ་རེད་ཟེར་ན། གལ་སྲིད་མི་འདི། ཤོད་ནས་ཡར་སྐས་འཛེགས་འཛེགས་བྱས་ཡོང་བྱས་ད་གང་ལྟར། ཕྱིའི་མི་འདི་ཚོ་རེད་ད་ནང་མི་མ་ཡིན་པ་དེ་གཅིག་ཡོང་པ་ཡིན་ན་ལམ་སང་ད་ག་དེ་ད Radio བསད་ཐུབ་ལ། བསད་ཐུབ་ཡ་ཆེད་དུ་བྱས་ཙང་ཁོ་དམིགས་བསལ་བཞག་ས་དེ་ད་གང་ལྟར། ཕ་གི་ཡ་སྐས་འཛེགས་འགོ་མཐོང་ཐུབ་སའི་སྒེའུ་ཁུང་གི་འཁྲིས་དེར་བཞག་བཞག་ཡོད་རེད་བྱས་ཙང་དེ་ནས་ཡིན་ན། ཛ་དྲག་འདི་ག་འདྲ་སེ་ཡོད་མེད་ཧ་གོ་དགོས་ར། བྱས་བྱས་ཡིན་ན་སྤོ་བོ་ལགས་འདི་གསན་པའི་ཞོར་གྱིས་ད་དེ་དུས་ང་ཚོ་ང་རང་ཆ་བཞག་པ་ཡིན་ན་ཕལ་ཆེན་ཡིན་དེ་རྒྱ་ཡིག་ད་ལྟ་ཀློག་ཤེས་ཀྱི་ཡོད་མ་རེད་རྒྱ་སྐད་ཕལ་ཆེན་ཁ་ནས་རྒྱག་ཐུབ་ཀྱི་ཡོད་མ་རེད་ལ་ཡིན་ན་ལས་སྐད་དེ་ཏོག་ཏོག་གོ་གི་ཡོད་ས་རེད་ངས་དང་པོ་དང་པོ་གཅིག་གནས་ཚུལ་གཅིག་གོ་བ་གཅིག་ག་རེ་དྲན་འདུག་ཟེར་ན། ཨ་མདའ་མའོ་ཀའི་ཧྥི་ལི་པིན་གྱི་སྐབས་དེའི་སྲིད་འཛིན་མཱར་ཁོ་སི་ངས་དེ་ལྕམ་དེ་དེ་དུས་སྐྱེ་དམན་དེ་སྙིང་རྗེ་མོ་ཅིག་ཡོད་རེད།

བརྙན་ནས་མ་བཏང་མའོ་མ་ཤི་གོང་ནས་ཉིན་མ་ཁ་ཤས་གོང་ནས་ཡིན་ན་འདི་ནང་ཐེངས་ཁ་ཤས་བཤད་སོང། མའོ་ཙེ་ཏུང་ཞེ་དྲག་ན་གི་ཡོག་རེད་ད་ལྟ་ཕལ་ཆེར་མགྱོགས་པོ་ཤི་གི་རེད་ཟེར་ཉན་དེ། བྱས་བྱས་ཨ་འདི་ནས་མའོ་ཤི་བ་རེད་ཟེར་སོང། འདི་ལབ་པའི་རྗེས་ལ་ཡིན་ན། ཕལ་ཆེར་ཆུ་ཚོད་ཁ་ཤས་ཕྱིན་པའི་རྗེས་ལ་ཡིན་ན་ད་དངོས་གནས་ཡོག་འདྲ་བྱས་བྱས་མའོ་ཤི་བ་རེད་ཟེར་བྱས་བྱས་རྒྱ་ནག་གཞུང་གིས་ལབ་སོང་ཨ། བྱས་ཙང་ག་འདྲ་ད། ཅིག་ཆུ་ཚོད་ཁ་ཤས་ཅིག་གིས་མི། མང་ཆེ་ཆེ་དངོས་གནས་བྱས་ན་དེ་ཚོ་མ་ཉན་ཉན་གི་ཧ་ཅང་གོ་གི་ཡོད་པ་མ་རེད་མའོ་ན་གི་ཡོད་པ་ཧ་གོ་གི་ཡོད་པ་མ་རེད་དེ་ལས་ག་འདྲ་དེ། རླུང་འཕྲིན་བརྒྱུད་བྱས།

བློ་ཁོག་ཆེན་པོ་བྱས་བྱས་མི་མང་པོས་ཉན་གི་ཡོད་རེད་ཉན་བྱས་ཡིན་ན། ཁོང་ཚོས་ཨ་རིའི་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་གསར་འགྱུར་བཤད་པའི་སྐབས་ལ་ཡང་མི་གཞན་པའི་ཉལ་ཁང་ཐོག་ནས་ལས་འདི་ཐེངས་མང་པོ་གོ་མྱོང་འདི་ནི་ནི་གང་ཅིའི་ཐད་ལ་ཤུགས་རྐྱེན་ཞེ་དྲག་ཆེན་པོ་རེད། ཨ་འདི་ནས་ང་དེ། རྒྱ་ནག་ནས་ཁ་བྲལ། བལ་ཡུལ་དང་རྒྱ་གར་ཕྱིན་ནས། དེ་བས་ཡིན་ན།

བྱས་ཙང། ང་ཨ་རིའི་རླུང་འཕྲིན་ཁང་བརྒྱུད་བྱས་སྐྱབས་མགོན་རིན་པོ་ཆེས་དེབ་ཅིག་གསོལ་རས་གནང་ཡག་གི་གོ་སྐབས་ཅིག་བྱུང་སོང། བྱས་ཙང་འདི་གའི་དེ་ཡིན་ན་ང་སྒེར་གྱི་ག་ཟེར་རེད། ཨ་རིའི་རླུང་འཕྲིན་ཁང་ལ་ཡང་ལས་ཀ་མ་བྱས་གོང་གི་ཨ་རིའི་རླུང་འཕྲིན་ཁང་གི་འབྲེལ་བ་རེ་གཅིག་དེ་འདྲ་ཡིན། ང་ལ་བྱུང་བའི་ནང་བཞིན་ད་ངས་བྱས་ན་འཛམ་བུ་གླིང་ཁྱོན་ལ་ཞེ་པོ་ཞིག་ཤུགས་རྐྱེན་ཆེན་པོ་བྱུང་བ་རེད་བསམ་གྱི་འདུག་རྒྱ་ནག་ལ་ཆ་བཞག་པ་ཡིན་ན། བརྒྱད་ཅུ་གྱ་དགུའི་ལོར་ལ་ཡང་པེ་ཅིན་དམངས་གཙོའི་ལས་འགུལ་ལ་ཡང་དྲག་གནོན་བྱས་པའི་རྗེས་ལ་ཡིན་ན་རྒྱ་ནག་གིས་འགྲེམས་སྟོན་ཆེན་པོ་ཞེ་པོ་ཞིག་བཙུགས་པ་རེད། འགྲེམས་སྟོན་འདིའི་ནང་ལོག་ལེའུ་རེ་ཕལ་ཆེར་དྲུག་བདུན་བྱུང་ཡོད། ལེའུ་མཐའ་མ་གཅིག་ཡིན་ན་ལེའུ་ཆ་ཚང་སྐོར་ཨ་རིའི་རླུང་འཕྲིན་ཁང་གི་དཀྲོག་གཏམ། ཟེར་གྱི་ལེའུ་གཅིག་ཆ་ཚང་གཅིག་ཁོང་ཚོས་འདི་ནང་ཡོད་རེད། ད་འདི་ནས་ག་རེ་མཐོང་གི་ཡོད་རེད་ཟེར་ན་རྒྱ་ནག་གཞུང་གི་ད་ག་ཚོད་ཅིག་གི་འཁོན་འཛིན་དང་ཕལ་ཆེར་ཧ་ལམ་པེ་ཅིང་གི་དམངས་གཙོའི་ལས་འགུལ་འདི་ཨ་རིའི་རླུང་འཕྲིན་ཁང་གིས་བཟོས་པ་ཡིན་པ་ལྟ་བུའི་སྐྱོན་བརྗོད་འདི་བྱེད་དུས་ཙམ་པ། ཁོའི་ནུས་པ་འདིས་སྐབས་དེའི་ཡང་དག་གི་ཆེན་པོ་ཡོད་པ་ཅིག་གི་མངོན་གསལ་དོད་པོ་མཐོང་ཡོང་བ་རེད། ཨ་འདི་མ་ཟད་ཡིན་ན་ང་འདིར་སླེབས་ཚར་བའི་རྗེས་ལ་ཡིན་ན་ཨ་རིའི་རླུང་འཕྲིན་ཁང་ལས་འགོ་བཙུགས་པའི་རྗེས་ལ་ཡིན། འདི་ལྟ་བུའི་འདི། གནས་ཚུལ་འདི་མང་པོ་ལྷག་པར་དུ་ཤར་ཡུ་རོབ་དང་དམར་ཤོག་གི་ཨུ་རུ་སུའི་སྐབས་ལ་ཡང་དེ་འདྲས་ཀྱི་ཤུགས་རྐྱེན་སྐོར་འདི་གནས་ཚུལ་མང་པོ་བཤད་ཡག་འདུག་དེ་ནི་ནི་ངས་དམིགས་བསལ་ཅིག་གིས་ག་རེ་མཐོང་སོང་ཟེར་ན། ཨ་ད། སྔས་མ་ཨ་མི་རི་ཀའི་ཨ་འདྲ་དེའི་རོལ་དབྱངས་གཅིག་ཡོད Jazz ཟེར་ཉན་ཞིག་མཐོང་ད་དེ་སྔ་མོ་མི་རིགས་ནག་པོ་དང་ད་དེང་སང་དངོས་གནས་ཨ་མི་རི་ཀའི་ཐུན་མོང་མ་ཡིན་པའི་ཙི་ཏི་ཅིག་རེད་ད། རོལ་དབྱངས་ཀྱི་རིགས་གཅིག་རེད། བྱས་བྱས་ཡིན་ན། ཨ་རིའི་རླུང་འཕྲིན་ཁང་ལ་ཡ Willis Conover ཟེར་ཉན་ཅིག་ཡོད་རེད་ཁོ་རང། ཁོ་རང་ཡིན་ན་ཡིན་ལྔ་བཅུ་ང་གྲངས་ནས་འགོ་བཙུགས་བྱས་ཡིན་ན་ཨ་རིའི་རླུང་འཕྲིན་ཁང་ལ་ཡ Jazz དེ་རོལ་དབྱངས་དེ་ད་སྐད་གྲགས་ཆེན་པོ་འདི་ལ་ཡ་བཅར་འདྲི་ཞུ་ཡ་དང Jazz ངོ་སྤྲོད་བྱེད་ཡ་དང་དེ་འདྲའི་ཞེ་པོ་ཞིག་ལོ་མང་པོ་གནང་ཤག་གནང་བྱས་ཡིན་ན། ད་བར་སྐབས་གཅིག་ལ་བེད་དེ་ཤར་ཡུ་རོབ་ཀྱི་དམར་ཤོག་རྒྱལ་ཁབ་དེ་གའི་དང། དམར་ཤོག་གི་ཨུ་རུ་སུའི་ནང་ལོག་ལ་ཡང་དེ་ཉན་ཉན་ཞེ་པོ་ཅིག་ཞེ་པོ་ཅིག་ཡོད་ས་རེད་བྱས་བྱས་བེད་ད་ཁོང་ཚོས་སྐབས་གཅིག་ལ་ཟེར་ཡག་བྱས་པ་ཡིན་ན། གང་ལྟར་ཤར་ཡུ་རོབ་དང་དམར་ཤོག་གི་ཨུ་རུ་སུའི་ནང་ལོག་ལ་ཡང། ཨ་མི་རི་ཀའི་སྲིད་འཛིན་ཕར་ཕུད་པའི་སྐད་གྲགས་ཆེ་ཤོས་མི་དེ་ཡིན་ན Willis Conover ཆགས་བསྡད་ཡོད་རེད་ཟེར་དང། ཨ་རིའི་རླུང་འཕྲིན་ཁང་དེའི་སྐབས་དེ་ཡིན་ན་ཉན་ཉན་མང་པོ་ད་ག་ཚོད་ཡོད་རེད། བྱས་བྱས Willis Conover ཟེར་ནས་ཁོ་རང་རྗེས་ལ་ཡང་ཉིན་མ་གཅིག་ཕོ་ལན་འགྲོ་དུས་ཙམ་པ།

མི་མང་གི་གནས་ཚུལ་ཤེས་ཡག་ལ་ཡང་དངོས་གནས་ནུས་པ་ཞེ་པོ་གཅིག་གི་ཆེན་པོ་ཐོན་ཡོད་རེད་བསམ་འདུག་ད་ཡིན་ནའི་ད་རིང་ཁ་སང་ཡིན་ན་དངོས་གནས་ཨ་མི་རི་ཀའི་རླུང་འཕྲིན་ཁང་གི་གདོང་ལེན་བྱེད་དགོས་ཡག་གི་དཀའ་ངལ་དེ་ཆེན་པོ་ཞེ་པོ་བྱུང་བ་རེད་ད་རིང་ཁ་སང་དྲ་ལམ་དང་དེ་འདྲ་ཡོད་དུས་ཙམ་པ་ད་སྔ་མོའི་ནང་བཞིན་བྱས་བྱས་ཡིན་ན radio གཅིག་ལ་ཡང་ཨུ་ཚུགས་བྱས་བྱས་ཉན་བསྡད་ཡག་གི་དུས་ཚོད་དེ་ཚར་ཚར་རེད་ངས་འདི་བསམ་གྱི་འདུག་ལྷ་ས་ལ་ཆ་བཞག་པ་ཡིན་ན་སྔ་མོ་ང་ཚོ་ཆུང་ཆུང་སྒང་ངས་ད་གིན་ཞུས་པ་ནང་བཞིན་བྱས་བྱས་ད་ཕ་གིར་ཡ་གཅིག་པུ་ནག་ཁུང་རེ་ནང་བསྡད་པ་ནང་བཞིན་བྱས་བྱས་ད་བྷོད་རི་སྟིག་ཏུ་བྱོས་པའི་གནས་ལས་ཁོ་ཞེ་པོ་ཕན་ཐོགས་ཡོད་རེད་པ། ད་ད་རི་སྐྱེས་ས་ཡིན་ན་རྒྱ་ནག་གཞུང་གིས་བོད་ནང་ལོགས་ཡང་དམ་དྲག་བྱེད་ཡག་དང་ཕྱིའི་གནས་ཚུལ་མ་ཡོང་ཡག་དེ་ཡང་འགོ་བཙུགས་བྱས་ཡང་ཞེ་པོ་སྡུག་རུ་ཕྱིན་བསྡད་འདུག་ཨང། ད་ཡིན་ནའི་ཁོའི་རྣམ་པ་དེ་མ་འདྲ་ཞེ་པོ་ཆགས་རེད་བསམ་གྱི་འདུག་མ་མ་འདྲ་ད་ག་རེ་ཟེར་ན་སྔ་མོ་ང་ཚོ་ཕ་གིར་ཡ་ཡོད་པའི་སྐབས་ཡིན་ན་ག་གེ་གོ་ཡག་ཡོད་མ་རེད་ད་ག་ད་ནག་ཁུང་ནག་རྐྱང་རེད་མི་སྐྱིད་སྐད་ཡོད་མ་རེད། ད་ད་རི་སྐྱེས་ས་ཡིན་ན། ནག་ཁུང་མ་རེད་ཡ། ཕ་གིའི་ནང་ལོགས་ལ་ཡ་ད་ཁོང་ཚོས་ཅིག་དྲ་ལམ་ཡིན་ནའི་རེད་ཁ་པར་ཡིན་ནའི་ཅིག་ཡར་ཕྱེ་དུས་ཙམ་པ་ད་གསར་འགྱུར་གྱིས་ཁེངས་བསྡད་ཡོད་རེད་ད་ག་འདྲ་བེ་བེ་ལུར་ལུར་ཞིག་དང་ཅིག་གི་མི་ཨིན་དེ་ཨིན་ཡིག་ཉུལ་ཉན་དེ་ཡིན་ནའི་འདོད་པ་ཁེངས་ཡག་རེད་ལྟ་ཡག་དང་ཨ་ད་ཡིན་ནའི་ལྟ་ཡག་ཡོད་པ་དེ་གང་གི་མེད་ནི་ལས་ད་ཧ་ལམ་རེད་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ད་རིང་ཁ་སང་ཡིན་ན་རྒྱ་ནག་གཞུང་གིས་འབད་ཞེ་པོ་བཟོས་བྱས་ཐབས་ཤེས་ཞེ་པོ་བྱས་བྱས་ག་འདྲ་མི་ལ་ཡ་མགོ་སྐོར་བསླུ་བྲིད་དང་ཡ་ད་དངོས་ཡོད་གནས་ཚུལ་དང་ཞེ་དྲག་གི།

མགོ་རྨོངས་ནས་གཉིད་སད་ཡག་གི། གོ་སྐབས་དང་ནུས་པ་འདི་ད་རླུང་འཕྲིན་ཁང་གཅིག་དང་ཡང་དྲ་ལམ་གཅིག་དང་གཅིག་གི་བརྙན་འཕྲིན་ཁང་གཅིག་ལ་ཡོད་མ་རེད་བསམ་གྱི་འདུག་ད་ལྟའི་ད་རིང་ཁ་སང་ཡིན་ན་དངོས་གནས་གཅིག་གི་མི་ཚང་མ་ལོ་མི་ང་རང་ཚོ་མི་མི་རེ་ངོ་རེ་ལ་ཡང་གཅིག་དྲ་ལམ་སྒང་འགྲོ་ཡག་དང་སྤྱི་ཚོགས་དྲ་ལམ་སྒང་འགྲོ་ཡག་དང། དེ་འདྲའི་ཕ་གིར་འབྲེལ་བ་བྱེད་ཡག་དང་གཅིག་གནས་ཚུལ་དངོས་གནས་དྲང་པོ་དེ་ཕར་གཅིག་གི་སྤེལ་ཡག་གི་ནུས་པ་དང་གོ་སྐབས་དེ་ཡོད་དུས་ཙམ་པ། ད་ལྟའི་ཚང་མ་ལོ་གིས་འབད་བརྩོན་བྱེད་ཡག་གི་དུས་ཚོད་ཅིག་སླེབས་བསྡད་ཡོད་རེད་བསམ་འདུག་བྱས་ཙང། ངའི་རེ་བ་ལ་ཡང་སྔས་མ་ང་རང་ཆུང་ཆུང་སྒང་ལ་ཡང་ག་གེ་མེད་པའི་སྐབས་དེ་ཡིན་ན་ཨ་རིའི་རླུང་འཕྲིན་ཁང་གིས་ད་གནས་ཚུལ་མང་པོ་མེད་པ་ཡིན་ནའི་ལས་ཏོག་ཏོག་ཙམ་ཤེས་པ་དེ་དུས་ངར་དངོས་གནས་གཅིག་བློ་སྒོ་རེ་ཕྱེ། ངར་གཅིག་མིག་རྒྱང་རེ་མཐོ་རུ་ཕྱིན་ད་རྗེས་ཀྱི་བསམ་བློ་རྙེད་ཡག་དང་གཅིག་གི་མི་ཚེ་གདང་པ་བྱེད་ཡག་དེ་ཚོ་སྒང་ལ་ཡ་ཤུགས་རྐྱེན་ཆེན་པོ་ངར་སྤྲད་ཐུབ་པ་ནང་བཞིན་བྱས་ཡིན་ན་ད་མ་འོངས་པ་ལ་ཡང་ད་ང་རང་ཚོ་མི་མི་རེ་ངོ་རེ་ཡིན་ན་ད་དྲ་ལམ་སྒང་ལ་ཡང་སྔ་མོ་ནང་བཞིན་བྱས་མེད་པ་བྱས་བྱས་ཡིན་ན་ཚང་མ་ལོ་གིས་བསྐྲུན་ཡག་གི་ཐབས་ཤེས་དང་ཁོ་གོ་སྐབས་དེ་ཡོད་དུས་ང་རང་ཚོ་འབད་བརྩོན་བྱས་བྱས་ད། ང་རང་བོད་ནང་ཡོད་པའི་བོད་པ་ཚོ་ལ་ཡང་ཡང། ང་ལ་སྔས་མ་བྱུང་བ་ནང་བཞིན་གོ་སྐབས་ཅིག་གི། བསྐྲུན་ཡག་འདི་ཡིན་ན་གལ་ཆེན་པོ་ཞིག་རེད་འདུག་བསམ་གྱི་འདུག་དེ་ད་ལྟ་ད་རིང་ང་ཚོའི podcast ལས་རིམ་འདི་ད་ག་མཇུག་སྒྲིལ་གྱི་ཡིན་ང་ཚོའི་རྗེས་མའི་ལས་རིམ་འདི་ཤེས་ཡག་མ་ཡིན་པའི་སྐོར་ལ་ཐུགས་རྗེ་ཆེ།